ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་ནས་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། ཉེ་དུས་ཨུ་རུ་སུའི་སྲིད་འཛིན་ཕུ་ཏིན་དང་འབྲེལ་བ་ཧ་ཅང་ཉེ་པོ་ཡོད་པའི་ཡེ་བྷ་ཀེ་ནི་བྷོ་ཀི་ཅིན་གྱིས་གྱེན་ལོག་བྱས་པའི་རྗེས། སྲིད་འཛིན་ཕུ་ཏིན་གྱི་གཡས་གཡོན་ལ་ཡོད་པའི་འབྲེལ་བ་ཉེ་པོ་ཡོད་པའི་མཐོ་རིམ་མགོ་ཁྲིད་ཚོའི་ནང་ལ་ཡང་དེང་སྐབས་བློ་འཚབ་ཧ་ཅང་ཆེན་པོ་བྱེད་བཞིན་ཡོད་པའི་གནས་ཚུལ་མང་པོ་ཞིག་ཐོན་ཡོང་གི་འདུག་བྱས་ཙང་ད་རིང་ང་ཚོའི་དཔྱད་ཞིབ་ལས་རིམ་འདི་ནང་གནད་དོན་དེ་ཚོའི་སྐོར་ལ་ཡང་གླེང་སློང་ཁག་ཅིག་ཞུ་རྒྱུ་ཡིན། ད་ད་རིང་ང་ཚོའི་བརྗོད་གཞི་འདི་དངོས་སུ་མ་ཞུས་གོང་ལ་ཡང་ཨ་ལེ་ཉེ་ལམ་ཡང་ཨུ་རུ་སུའི་ནང་ལོགས་ཀྱི་གནས་ཚུལ་གསར་འགྱུར་མང་པོ་ཞིག་ཐོན་འདུག་ཨང་བྱས་ཙང་གསར་འགྱུར་ཁ་ཤས་ཤིག་ངས་ངོ་སྤྲོད་ཞུས་ན་བསམ་བྱུང། གསར་འགྱུར་དང་པོ་དེ་ག་རེ་རེད་ཟེར་ན། ད་ཁ་སང་གྱེན་ལོག་གི་གནས་ཚུལ་བྱུང་བཞིན་པའི་སྐབས་དེར་གློ་བུར་ཐོལ་རྒྱག་ཨུ་རུ་སུའི་ཁྱིམ་མཚེས་ཀྱི་རྒྱལ་ཁབ་བེ་ལོ་རུ་སིའི་སྲིད་འཛིན་གྱིས་ཕུར་ཀུ་ཅིན་དང་འབྲེལ་བ་བྱས་རྗེས། ཕུར་ཀུ་ཅིན་གྱིས་གྱེན་ལོག་དེ་མཚམས་བཞག་རྒྱུ་བྱས། འདིའི། ལན། སུ་ད་ཆེད་ལ་ཡ་བྷོ་ཀི་ཅིན་སྦེ་ལོ་རུ་སིའི་ནང་ལོགས་ལ་ཡང་ཉེན་གཡོལ་འགྲོ་བཅུག་གི་ཡིན་ཟེར་ཅེས་བཤད་པ་མ་ཟད་ཡིན་ན་ཁ་སང་ཁས་ཉིན་ད་བར་ལ་ཡ་སྦེ་ལོ་རུ་སིའི་སྲིད་འཛིན་གྱིས་བྷོ་ཀི་ཅིན་དངོས་སུ་ཕ་གིར་སྦེ་ལོ་རུ་སིའི་ནང་སླེབས་ཚར་བ་རེད་ཟེར་ཅེས་གསར་འགྱུར་བཏོན་ཤག་ད་ད་རིང་གསར་འགྱུར་ག་རེ་འདུག་ཟེར་ན། རྒྱུན་དུ་ཁོ་རང་ནས་ཨ་མི་རི་ཀའི་མཁའ་དབྱིངས་བར་སྟོང་ལ་ཡོད་པའི་མིས་བཟོས་སྲུང་འཁོར་དེ་ཚོས་ཨུ་རུ་སུ་དང་སྦེ་ལོ་རུ་སི་དང་འཛམ་བུ་གླིང་ད་རྒྱལ་ཁབ་མང་ཆེ་ཡིན་གྱི་རེད་དམག་མི་དང་དེ་ཚོའི་གནས་སྟངས་དེ་ཚོ་ལ་ཡང་མིས་བཟོས་སྲུང་འཁོར་ག་ནས་ཕར་བལྟས་བྱས་པར་རྒྱབ་བཞིན་ཡོད་ཀྱི་རེད་པ། བྱས་ཙང་ད་རིང་ཡང་ད་ལྟའི་ཉིའུ་ཡོག་ཊའིམ་སིའི་གསར་ཤོག་འདིས་ཟེར་ཡག་བྱས་པས་ན་ཨ་མི་རི་ཀའི་མིས་བཟོས་སྲུང་འཁོར་ནས་པར་རྒྱབ་ཅིག་ནང་ལོགས་ལ་ཡ། ཁ་སང་གཟའ་ཟླ་བའི་ཉིན་ག་ནས་འགོ་བཙུགས་བྱས་བེ་ལོ་རུ་སིའི་བྱེ་ཐང་གཅིག་ན་ཡོད་པའི་དམག་ཁང་ཆེན་པོ་གཅིག་གི་ཟུར་ལ་ཡ། དམག་མི་བསྡད་སའི་གནས་སྐབས་ཀྱི་ད་ཁང་པ་ཡིན་ནའི་རེད་གུར་ཡིན་ནའི་རེད་འདི་ཞེ་པོ་ཞིག་ཆེན་པོ་རྒྱ་ཆེན་པོ་བྱས། རྒྱག་ཡག་འགོ་བཙུགས་སོང། ད་འདིའི་ཚོད་དཔག་ག་རེ་འདུག་ཟེར་ན། བེ་ལོ་རུ་སིའི་ནང་ལ་ཡཱ་ཡེབ་ཀེ་ནི་ཕོར་ཁུ་ཅིན་ཁོ་རང་གཅིག་པོ་ཕ་གིར་ཉེན་གཡོལ་ཕྱིན་པ་མ་ཡིན་པ། ཡུལ་དམག་གི་ཚོགས་པ་ཅིག་ཡོད་རེད་པ་དེའི་དམག་མི་མང་པོ་ཞིག་ཁོ་ཕལ་ཆེར་མཉམ་དུ་ཕྱིན་ཡོད་ཀྱི་རེད། ཕྱིན་ཡོད་པ་ཡིན་ན་ད་ཁོ་ཚོ་ལ་བསྡད་ས་ཞིག་དགོས་རེད་པ་དེ་བསྡད་སའི་དམག་ཁང་དེ་ཕལ་ཆེར་རྒྱག་གི་མེད་འགྲོ་ཟེར་བྱས་ཏེ་དེ་ག་གསར་འགྱུར་ཅིག་དང་པོ་དེ་འཁོད་ཤག། གསར་འགྱུར་གཉིས་པ་དེ་ག་རེ་འདུག་ཟེར་ན། ད་འདས་པའི་ཉིན་མ་ཁ་ཤས་ཤིག་ནང་ལོགས་ལ་ཡཱ་སྲིད་འཛིན་ཕུ་ཏིན་ཞེ་པོ་ཅིག་ངོ་ཚ་པོ་དང་དེ་འདྲས་མང་པོ་ཞིག་ཆགས་སོང་ཨ། གྱེན་ལོག་བྱུང་བའི་གནས་ཚུལ་གྱི་རྐྱེན་གྱིས། འདི་ལ་ཡང་ཁ་གཏད་བཅའ་ཡག་ཆེད་དུ་ཨུ་རུ་སུའི་ནང་ལོགས་ལ་ཡིན་ནའི་རེད་ཕྱི་ལོགས་ལ་ཡིན་ནའི་རེད་གནས་ཚུལ་འདི་དེ་ག་ཙམ་ཆེན་པོ་མིན་པ་དང་སྲིད་འཛིན་ཕུ་ཏིན་གྱིས་རྒྱུན་ལྡན་འདི་སླར་གསོ་བྱས་ཚར་བའི་རྣམ་པ་ཅིག་སྟོན་ཡག་ཆེད་དུ་བྱ་ཐབས་མང་པོ་ཞེ་པོ་ཅིག་ད་ཕྱི་ལོགས་ཐོན་མི་ཚོ་ཐུག་ཡག་དང་དེ་འདྲས་མང་པོ་ཞེ་པོ་ཅིག་བྱས་འདི་ག་འདི་དམིགས་བསལ་ད་རིང་གསར་འགྱུར་ག་རེ་འདུག་ཟེར་ན་ཨུ་རུ་སུའི་སྲིད་འཛིན་ཕུ་ཏིན་གྱིས་ད་རང་ལྷོ་ཕྱོགས་ཀྱི་གྲོང་ཁྱེར་ཅིག་ཕྱིན་བྱས་ད་གྲོང་ཁྱེར་ནང་ཕྱིན་པའི་སྐབས་དེ། གསར་འགྱུར་སོགས་རེ་ད་ཐེ་ཙོག་དེ་འདི་འདུག་ཕལ་ཆེར་མང་ཆེ་དྲན་གནང་གི་ཡོད་ཀྱི་རེད་སྲིད་འཛིན་ཕུ་ཏིན་ད་ཉེ་དུས་ནད་ཡམས་བྱུང་པའི་སྐབས་ད་བཤད་མ་དགོས་བྱས་འདིའི་སྔོན་ནས་ལོ་མང་པོའི་གོང་ནས་རྒྱུན་དུ་ཁོ་རང་ནས་ད་མི་དཀྱིལ་ཕྱིན་མི་དང་སྐད་ཆ་བཤད་ཅིག་བྱས་ད་འདི་ཞེ་དྲག་གི་ཉུང་ཉུང་རེད་ལྷག་པར་དུ་ནད་ཡམས་བྱུང་པའི་སྐབས་དེ་ད་མི་དང་ཐག་རིང་པོ་ཞེ་པོ་བསྡད་བྱས་ཐ་ན

བུ་མོ་དེ་གི་འགྲམ་པའི་སྒང་ལ་འོ་རྒྱབ་ལག་པ་བཏང་མི་མཉམ་དུ་པར་བརྒྱབ་ད་དོ་བ་ཧ་ལམ་ནུབ་ཕྱོགས་རྒྱལ་ཁབ་ནང་ལོགས་དམངས་གཙོ་འོས་འདེམས་བྱེད་པའི་སྐབས་ལ་ཡ་འོས་བསྡུའི་ལས་འགུལ་སྐབས་ལ་ཡ་ད་མི་དམངས་གཅེས་ཞེན་ཞེ་པོ་ཅིག་པད་ལས་འཁྲབ་བྱ་འཁོར་བ་འདི་འདི་ནང་བཞིན་ཆེ་གེ་མོ་གེ་ཞེ་པོ་ཅིག་པར་འདི་མང་པོ་ཞིག་ཐོན་ཤག་ཅེས་ད་འདི་ཡིན་ན་མི་མང་པོ་ཅིག་གི་ཧང་སང་སང་རེ་བྱེད་ད་འདི་ནས་ག་རེ་མཐོང་ཐུབ་ག་ཟེར་ན་གཅིག་ཡིན་ན་ད་རིང་གནས་ཚུལ་འདི་ཆེན་པོ་ཞེ་པོ་བྱུང་ཆེན་པོ་བྱུང་པའི་རྐྱེན་གི་སྲིད་འཛིན་ཕུ་ཏིན་གི་ད་རྣམ་པ་གཞན་པ་ཅིག་ཡོངས་སུ་མི་འདྲ་ཅིག་བསྟན་ཡག་ཆེད་དུ་འཁྲབ་ཤག་མགྱོགས་ཅིག་ཡིན་སྲིད་གི་རེད་དེ་འདྲའི་མིན་པ་ཡིན་ན་སྲིད་འཛིན་ཕུ་ཐིན་ལ་ད་རིང་གནས་ཚུལ་དེའི་ཤུགས་རྐྱེན་ཆེན་པོ་ཞེ་པོ་ཐེབས་བྱས་ད་དེ་སྔོན་ལ་ཡང་མི་ལ་དོགས་པ་བྱས་མི་དཀྱིལ་ལ་འགྲོ་མ་ནུས་པ་དང་ཅིག་རྒྱང་རིང་པོ་བསྡད་མི་མང་གི་གང་ལྟར་ཁོ་ལ་དགའ་པོ་ཡོད་ནའི་མེད་ནའི་གང་ལྟར་ཅིག་སྣང་མེད་བཏང་བྱས་བྱོས་ར་འདི་ཚོ་ནས་འགྱུར་ལྡོག་ཆེན་པོ་ཞེ་པོ་བཏང་བྱས་ད་ཅིག་མི་མང་གི་གཙོ་བོ་བསླུ་བྲིད་བྱེད་ཡག་དང་འདི་འདྲས་ཀྱི་འབད་བརྩོན་བྱེད་ཡག་གི་ལེའུ་མ་ཟིན་ནས་གསར་པ་ཅིག་འགོ་བཙུགས་པ་ཡིན་སྲིད་གི་རེད་ཞེས་བྱས་འདི་འདྲས་ཀྱི་གནས་ཚུལ་ཅིག་གོ་ཤག། དེ་ནས་གསར་འགྱུར་གསུམ་པ་དེ་ག་རེ་འདུག་ཟེར་ན་ཕོར་ཁི་ཅིང་གི་མགོ་ཁྲིད་བྱས་པའི་ཨ་ནི་ཝེག་ནེར་དམག་ཚོགས་དེ་ཡུ་ཁུན་གྱི་དམག་འཁྲུག་ནང་ལོག་ཁོང་ཚོའི་དམག་མི་མང་པོ་ཞེ་པོ་ཅིག་ཡོད་པ་མ་ཟད་ཁོང་ཚོ་དེ་སྔོན་ལ་ཡང་ད་ལས་ཀ་བྱེད་ས་ཚོགས་ར་གཅིག་དམག་གི་འགུལ་སྐྱོད་བྱེད་ས་གཙོ་བོ་གཅིག་ཡིན་ན་ཨ་ཧྥེ་རི་ཁ་ཆགས་བསྡད་ཡོད་རེད་ཨ་ཧྥེ་རི་ཁའི་ནང་ལོག་དུའང་སྲིད་དབང་སྒེར་གཅོད་ཅན་གྱི་མགོ་ཁྲིད་དང་དེ་ཚོའི་སྐུ་སྲུང་བྱེད་ག་འགྲོ་ཡ་དང་ཡང་ན་དོག་པ་གཏེར་ཁ་ཆེན་པོ་དེ་ཚོ་ལ་ཡང་བདེ་སྲུང་གི་ལས་ཀ་བྱེད་ག་ཕྱིན་བྱས་ད་མི་བསད་ཁྲག་སྦྱོར་དང་དེ་འདྲ་མི་བསད་རེས་བྱེད་དགོས་ཡ་དེ་ཚོ་གང་ལྟར་སུས་དངུལ་སྤྲད་ནས་དེའི་ལས་ཀ་བྱེད་ག་འགྲོ་གི་ཡོད་རེད་བ་འདི་སོང་ཙང་ད་རིང་འདིར་ཡང་ཨ་ཧྥེ་རི་ཁའི་རྒྱལ་ཁབ་དེ་ཚོའི་གནད་ཡོད་མི་སྣས་ཟེར་ཡ་བྱས་པ་ཡིན་ན་ཨུ་རུ་སུའི་གཞུང་གིས་ཁོ་ཚོར་ཟེར་གྱི་འདུག་ད་ཝེག་ནེར་ལ་ཡང་དཀའ་ངལ་གང་འདྲ་ཨུ་རུ་སུའི་ནང་ལོགས་དཀའ་ངལ་ག་ཚད་འཕྲད་ཡོད་ནའི་མེད་ནའི་རེད་ཕུར་ཀུ་ཆིན་ལ་དཀའ་ངལ་ག་ཚད་འཕྲད་ཡོད་ནའི་མེད་ནའི་རེད་ཨང་ད་ཕ་གིའི་ཨ་ཧྥེ་རི་ཁའི་ནང་ཡོད་པའི་ཝེག་ནེར་ཡུལ་དམག་ཚོགས་པས་ཕ་གིའི་ལས་ཀ་བྱེད་བཞིན་པའི་ལས་ཀ་འབྱོར་བ་དེ་ཚོར་ཡིན་ན་དོ་ཕོག་ཁྱོན་འགྲོ་གི་མ་རེད་སྐྱོན་ཁྱོན་འགྲོ་གི་མ་རེད་འདི་ལ་འགྱུར་ལྡོག་ཁྱོན་འགྲོ་གི་མ་རེད་ཞེས་བྱས་བཤད་བྱུང། བྱས་ཙང་འདི་ནས་ཚོད་དཔག་བྱས་པ་ཡིན་ན་སྲིད་འཛིན་ཕུ་ཏིན་གྱིས་ཕལ་ཆེར་ཁོ་ཚོའི་ཡུལ་དམག་ཚོགས་པ་དེ་རྦད་ཁ་ཐོར་མ་བཏང་བྱས་འདིའི་ཚབ་ཡིན་ན་ཕལ་ཆེར་གཞུང་གི་ཚོད་འཛིན་བྱས་བྱས་ལས་ཀ་འདི་མུ་མཐུད་བྱས་བྱེད་ཡག་གི་འཆར་གཞི་མེད་འགྲོ་ཞེས་བྱས་དེ་འདྲས་ཀྱི་གནས་ཚུལ་ཐོན་ཤག་འདི་ནས་མཐའ་མ་འདི་ལ་ཡག་ད། གསར་འགྱུར་ཞུ་ཡག་ཅིག་ག་རེ་འདུག་ཟེར་ན་ཁ་སེང་ཕོར་ཁུ་ཅིན་གྱིས་ཁོ་རའི་དམག་མི་དེ་གའི་དེང་རྒྱལ་ས་མོ་སི་ཀོ་གི་སྔོན་ཕྱོགས་ལ་ཡང་ལྕགས་ཁྲབ་འཁོར་ལོ་དང་བཏང་བྱས་ཕྱིན་པའི་སྐབས་དེ། ཨུ་རུ་སུའི་ཡིན་ན་རྒྱུན་ལྡན་གྱི་གཞུང་དམག་གིས་ཕ་གིར་བཀག་འགོག་བྱས་བྱས་ཡིན་ན་བཀག་ཐུབ་མ་སོང་ཨ། བཀག་མ་ཐུབ་པའི་སྐབས་དེ་ག་འདྲས་ཡིན་ན་ཨ་ནི་ཨུ་རུ་སུའི་དམག་དཔུང་ནང་ལོགས་ལ་ཡང་ཁོ་ལ་རྒྱབ་སྐྱོར་བྱེད་མཁན་དེ་མེད་འགྲོ་ཞེས་ད་མི་ཚོད་དཔག་མང་པོ་བྱས་པ་རེད་བྱས་པའི་རྗེས་ལ་ཡིན་ན། ང་ཚོ་དེ་ནེའུ་ཡོག་ཐའེམ་སི་གསར་ཤོག་འདིའི་ནང་ལོགས་ལ་ཡང་འབྲེལ་ཡོད་གནས་ཚུལ་ཤེས་མཁན་ཅིག་གིས་བཤད་ཡ་བྱས་པ་ཡིན་ན། ཕོ་ཁི་ཅིན་དང་འབྲེལ་བ་ཡོད་པའི་ཨུ་རུ་སུའི་ནང་ལོགས་གི་དམག་དཔོན་སུར་བྷི་གིན་ཟེར་མཁན་འདུག་ཁོ་རང་ཡིན་ན་དེ་སྔོན་ལ་ཡང་ཨུ་རུ་སུའི་ཡུ་ཁུན་ལ་ཡང་དམག་འཁྲུག་ཆེན་པོ་སྐྱེལ་བ་རང་དེའི་དམག་བཀོད་འདོམས་གཙོ་བོ་དེ་རེད་ཤག་ད་ཡིན་ན་ལས་འདི་འདི་ལས་གནས་འདི་འདི་བསྒྱུར་ཚར་ཤག་འདི་ལ་ད་དུང་ཨུ་རུ་སུའི་དམག་དཔུང་ནང་ཞེ་དྲག་ཀྱི་ཤུགས་རྐྱེན་ཆེན་པོ་ཡོད་པའི་དམག་སྤྱི་ཅིག་རེད་ཤག་ཁོ་གཉིས་ཉེ་པོ་ཞེ་པོ་བྱས་བྱས་ཡིན་ན་རྒྱུན་དུ་ནས་ཉེ་པོ་ཡོད་པ་མ་ཟད་ཡིན་ན་ད་རིང་ཡིན་ན་ཕོར་ཁུ་ཅིང་གིས་ངོ་ལོག་རྒྱག་ཡག་གི་འཆར་གཞི་དེ་གའི་སྒང་ག་ཁོ་རང་སྔོན་ནས་ཤེས་གི་ཡོད་རེད། ཨ་ཤེས་མ་ཟད་ཡིན་ན་ཁ་ཤས་དོགས་པ་བྱས་བྱས་ན་ཁོ་ལ་རྒྱབ་སྐྱོར་བྱེད་གི་མེད་འགྲོ་ཞེས་བྱས་དེ་འདྲས་ཀྱི་ང་ཚོ་ཉུའུ་ཡོག་ཐའེམ་སི་ནང་ལོགས་གནས་ཚུལ་འདི་ཐོན་པ་རེད་གནས་ཚུལ་ཐོན་པའི་རྗེས་ལ་ཡང་ཨུ་རུ་སུའི་གཞུང་གིས་གནས་ཚུལ་དེ་ཚོ་བདེན་པ་མ་རེད་ཅེས་བཤད་བཞག་དེ་ལས་ད་ད་རིང་གསར་འགྱུར་ནང་གཙོ་བོ་ག་རེ་རེད་ཟེར་ན་ང་ཚོ་དམག་དཔོན་འདིས། སུ་རུ་བྷི་གིན་ཟེར་མཁན་ཡོད་པ་དེ་འདས་པའི་ཉིན་ཁ་ཤས་ཅིག་ལ་ཁྱོན་མཐོང་ཡ་མི་འདུག་མཐོང་ཡ་མེད་པ་དེ་སྲིད་འཛིན་ཕུ་ཏིན་གྱིས་དེ་མེད་པ་བཟོས་ཡོད་པ་ཡིན་ན་ད། ད་དེ་ཡིན་ན་ཨུ་རུ་སུའི་དམག་དཔུང་ནང་ལོག་གི་དམག་དཔོན་གལ་ཆེ་བ་ཞིབ་ཅིག་བྱས་ད་ད་རིང་གི་གནད་དོན་འདི་དག་བྱས་བྱས་ཡིན་ན་དཀའ་ངལ་འཕྲད་མཁན་གྱི་དམག་དཔོན་ད་གལ་ཆེ་ཤོས་དེ་ཕལ་ཆེར་ཆགས་ཀྱི་རེད་ཞེས་བྱས་ད་གསར་འགྱུར་ཟིན་ན་དེ་གས་འདུག་ད་ད་རིང་ང་ཚོ་བརྗོད་གཞི་དངོས་གནས་དེ་ངས་ད་རིང་ཞུ་དགོས་པའི་རྒྱུ་མཚན་དེ་ཡིན་ན་ད་འདས་པའི་ཉིན་གཅིག་གཉིས་ཤིག་ནང་ལོག་ལ་ཡང་ཨུ་རུ་སུའི་དཀའ་ངལ་དེ་ལ་ཡང་ཕྱོགས་མང་པོ་ཞིབ་ཅིག་ནས་བལྟས་བྱས་ཡིན་ན་གནས་ཚུལ་མང་པོ་ཞིག་སྤེལ་སོང་དེའི་ནང་ནས་ཚང་མ་ལོག་གིས་གཅིག་བཤད་ཡ་གཅིག་ག་རེ་འདུག་ཟེར་ན་ད་རིང་གི་གནས་ཚུལ་དེའི་བྱུང་སྟངས་དང་ཁོ་བསླབ་བྱ་དང་ལྷག་པར་དུ་འདིའི་ཤུགས་རྐྱེན་མཇུག་མ་གང་འདྲས་ཡོང་གི་ཡོད་མེད་དེ་ལ་ལྟ་དུས་ཙམ་པ། སྲིད་འཛིན་ཕུ་ཏིན་གྱི་གཡས་གཡོན་ཡོད་པའི་ཁོ་རའི་ད། སྤྱན་གསལ་ཟེར་དགོས་རེད་ཅིག་མི་ནམ་རྒྱུན་ནས་བློས་འགེལ་ཉེ་པོ་བྱས་བྱེད་ས་འདི་འདྲས་མི་ཁག་ཅིག་ཡོད་རེད། འདི་ཚོའི་གནས་སྟངས་དང་ཁོ་ཚོས་ད་རིང་གི་གནས་ཚུལ་དེ་ལ་ཡང་ལྟ་ཚུལ་གང་འདྲས་བྱུང་ཡོད་མེད་དེ་ཡིན་ན་གནད་འགག་ཆེ་ཤོས་ཅིག་ལ་ཐུག་ཡོད་རེད་ཟེར་ཅིག་མང་པོ་བཤད་ཀྱི་འདུག་བྱས་ཙང། འདི་འདྲས་ཀྱི་གནས་ཚུལ་མང་པོ་ཞིག་འཁོད་སོང། དེ་ཚོ་ངས་རོབ་ཙམ་ཅིག་ངོ་སྤྲོད་ཞུས་ན་བསམས་བྱུང། དང་པོ་དེ། ད་སྤྱིར་བཏང་བྱས་པས་ན་རྒྱལ་ཁབ་མང་ཆེ་ནང་ལོགས་ལ་ཡང་རྒྱལ་ཁབ་ཀྱི་གཞུང་གི་ལས་ཁུངས་མ་འདྲ་གཞུང་གི་ལས་ཁུངས་དེ་ཚོའི་ནང་དཔོན་རིགས་བྱས་དཔོན་རིགས་གོ་ས་བྱས་དཔོན་རིགས་དེ་ཚོ་ལ་ཡང་ཁྲིམས་ཐོག་ནས་གོ་ས་དེ་ལ་ཡང་ཡིན་ན་དབང་ཆ་ག་ཚོད་ཡོད་མེད་དེ་ནི་ཁོ་ཕ་གི་གཏན་འཁེལ། ཨ་ནི་ཁོང་ཚོའི་བར་དེ་ལ་འབྲེལ་བ་དེ་ད་གཞུང་གིས་གཏན་འཁེལ་བའི་ཁྲིམས་ཀྱི་སྒྲིག་གཞི་ཞིག་གི་འོག་ལ། ད་མ་གཏོགས་ད་དཔོན་རིགས་བར་དེ་ལ་འབྲེལ་བ་ཉེ་ལོས་དང་དེ་ཚོ་ཏན་ཏན་ཡོང་གི་རེད་དེ་ཡིན་ནའི་སྤྱི་བཏང་བྱས་ན། རྒྱལ་ཁབ་འཛིན་སྐྱོང་བྱེད་སྟངས་སུ་འདི་འདྲས་ཅིག་གི་འོག་ལ་བྱེད་དགོས་རེད། ད་ཡིན་ནའི་ལས་ཨུ་རུ་སུ་ལ་ཡང་ལྷག་པར་དུ་སྲིད་འཛིན་ཕུ་ཏིན་གྱིས་འདས་པའི་ལོ་ཉི་ཤུ་རྩ་གཉིས་རིང་གང་ལ་ཡང་ཁོ་རང་གི་འཛིན་སྐྱོང་བྱེད་སྟངས་དེ་ཡིན་ན་དེ་ཚོ་དང་ཁོ་རང་ཅིག་རྒྱང་ཐག་རིང་པོ་བྱས་བྱས། གཙོ་བོ་དེ་ཡིན་ན་ཁོ་རང་གི་དགའ་ཉེ་འདི་ཁོ་རང་གི་བློས་འཁེལ་སའི་སྤྱན་གསལ་ཟེར་དགོས་རེད། དེ་འདྲས་ཀྱི་མི་ཁག་ཅིག། གཞུང་གི་དཔོན་རིགས་ནང་ལོགས་ཡིན་ནའི་རེད་དམག་དཔུང་ནང་ཡིན་ནའི་རེད་བདེ་འཇགས་ལས་ཁུངས་ནང་ཡིན་ནའི་རེད་ཡང་དེ་ལས་རྒྱ་ཆེ་ཙམ་བཤད་པ་ཡིན་ན། ད་ཚོང་པ་ཚོའི་ནང་ལོགས་ཡིན་ནའི་རེད་ད་ཁོ་རང་དང་ཉེ་པོ་ཡོད་པའི་དེ་ཚོ་ཚོང་པ་དེ་ཚོ་ལ་དཔལ་འབྱོར་གོ་སྐབས་སྤྲད་བྱས་རྒྱུ་ཆེན་པོ་བཟོས། ཁོ་རང་དང་ཉེ་པོ་ཞིབ་ཅིག་འཇོག་ཐུབ་མཁན་དེ་ཡིན་ན་ཁྲེམ་ལིན་དང་བདེ་སྲུང་དང་དམག་དཔུང་དང་དེ་ཚོ་འཛིན་སྐྱོང་བྱེད་མཁན་བཟོས། སྒེར་གྱི་འབྲེལ་བའི་ཐོག་ནས། རྒྱལ་ཁབ་དེ་ཁྱོན་ཡོངས་ནས་གཞུང་གི་འཛིན་སྐྱོང་ཡིན་ནའི་རེད་སྤྱི་ཚོགས་ཁྱོན་ཡོངས་ཚོད་འཛིན་བྱེད་ཡག་ཡིན་ན་དེ་འདྲས་ཀྱི་སྒྲོམ་གཞི་ཅིག་ལ་བརྟེན་བྱས་ཡིན་ན་བསྡད་ཡོད་རེད་ཞེས་མང་ཙམ་བཤད་འདུག་ད་སྲིད་འཛིན་ཕུ་ཏིན་དང་འབྲེལ་བ་ཉེ་པོ་ཡོད་པ་དེ་ཚོ་ད་མི་ཚང་མ་དེ་ཡིན་གྱི་མ་རེད་དེ་ལས་ཐུན་མོང་གི་ཁོ་ཁྱད་ཆོས་ཁ་ཤས་ཅིག་ཡོད་རེད། དེའི་ནང་ནས་ལྷག་པར་དུ་བདེ་འཇགས་དང་འབྲེལ་བ་ཡོད་པ་ཁོ་རང་དང་ཞིབ་ཅིག་ཐག་ཉེ་ཤོས་མི་དེ་གས་ཡོད་པ་དེ་ཚོ་ཡིན་ན་མང་ཆེ་ཅིག། སྲིད་འཛིན་ཕུ་ཏིན་ཡིན་ན་ཁོ་རང་ཡིན་ན་སེན་ཕི་ཏེར་སྦུར་ངས་དེ་གྲོང་ཁྱེར་དེ་ནས་ཡོང་ཡོད་རེད་བྱས་ཙང་ཁོ་རང་དང་ལུང་པ་གཅིག་པ་ཡིན་པ། ལོ་ཆུང་ཆུང་སྐབས་ནས་ཨ་ནི་ངོ་ཤེས་པ། ལྷག་པར་དུ་ཨ་ནི་སྲིད་འཛིན་ཕུ་ཏིན་དེ་སྔོན་ལ་ཡ་དམར་ཤོག་ཨུ་རུ་སུའི་སྐབས་དེ་ཡ་ཁེ་ཇི་བི་ཟེར་གསང་བའི་ལས་ཁུངས་ནང་ལས་ཀ་བྱས་པ། གསང་བའི་ལས་ཁུངས་ནང་ལས་ཀ་བྱས་པའི་སྐབས་ལ་ཁོ་རང་གི་ལས་རོགས་དེ་ཚོ་མང་པོ་ཞིག་ནི་ད་རིང་ཁ་སང་ཨུ་རུ་སུའི་གཞུང་ནང་ལོག་གི་བདེ་སྲུང་གི་ལས་ཀ་བྱེད་མཁན་གྱི་ད་འགོ་ཁྲིད་དབང་ཆ་ཡིད་ཆེས་བྱེད་ས་གཙོ་བོ་དེ་ག་རང་ཆགས་བསྡད་ཡོད་རེད། ཨ་ནི་དེ་མ་ཡིན་པའི་ད་ཚོང་པ་དང་དེ་ཚོ་མང་པོ་ཞིབ་ཅིག་ཁ་ཤས་ལ་ད་ལྟ་གཞུང་གི་དབང་ཆ་འདི་སྤྲད་ཡོད་མ་རེད་གཞུང་གི་འདི་འགོ་ཁྲིད་ཀྱི་ལས་གནས་འདི་སྤྲད་ཡོད་མ་རེད་ཨ་འདི་ཕོར་ཁུ་ཅན་འདྲ་སྤྲད་ཡོད་མ་རེད་ལས་དེ་ཚོ་ལ་ཡང་དབང་ཆེན་པོ་ཞེ་པོ་བྱས་བྱས་དེ་ཚོ་ལ་ཡང་ཨ་སྲིད་འཛིན་ཕུ་ཏིན་གྱིས་དཔལ་འབྱོར་གོ་སྐབས་ཞེ་པོ་བྱས་བྱས་ད་དེ་ཚོ་རྒྱུ་སྟོབས་ཆེན་པོ་ཞེ་པོ་བྱས་བྱས་སྲིད་འཛིན་ཕུ་ཏིན་དགོས་ཡག་འདི་ག་འདི་ནི་ཁོང་ཚོས་ཕྱིན་བྱས་ཕ་གིར་ད་འཛིན་རྒྱུ་བྱེད་དགོས་ཡོད་ནའི་རེད་མི་བསད་དགོས་ཡོད་ནའི་རེད་ག་རེ་བྱེད་དགོས་ཡོད་ནའི་རེད་འདི་འདྲ་བྱས་བྱས་བསྡད་ཡོད་རེད། དེ་འདྲའི་གཅིག་གི་ལམ་ལུགས་བཟོ་འདྲ་གཅིག་ནང་ལོགས་ལ་ཡ། ད་ད་རིང་སྲིད་འཛིན་ཕུ་ཏིན་གྱིས་དངོས་གནས་ཕའི་ཡིད་ཆེས་བྱེད་སའི་དེ་ཚོའི་ནང་ལོགས་ནས་ཡིད་ཆེས་ཆེ་ཤོས་བྱེད་ས་གཅིག། ཕུར་ཀུ་ཅིན་ཟེར་མཁན་དེ་ཡིད་ཆེས་ཆེ་ཤོས་བྱེད་ས་གཅིག་ལ་ངོས་འཛིན་བྱེད་ཀྱི་འདུག་ག་དེ་བྱེད་དགོས་ཡག་གི་རྒྱུ་མཚན་དེ་འདྲ་གཅིག་ག་རེ་འདུག་ཟེར་ན། ཨུ་རུ་སུའི་ནང་ལོགས་ལ་མ་ཏང་སྲིད་འཛིན་ཕུ་ཏིན་ཁོ་རང་གིས་ཁོ་རང་ངོ་རྒོལ་བྱེད་མཁན་དེ་ཚོ་དབྱིན་ཇིའི་ལུང་པ་དེ་ཚོ་ལ་བོན་ཁྱོད་ཚོ་ཚོ་ལས་དུག་སྟེར་བྱས་བསད་ཨན་དེ་འདྲ་ཞེ་དྲག་གཅིག་འདུག་ག་ཨུ་རུ་སུའི་ནང་ལ་ད་གང་ལྟར་ལྐོག་གསོད་བཏང་ཡག་དེ་ནས་ཉེན་ཁ་ཞེ་པོ་ཅིག་དེ་ནས་དུག་སྟེར་ཡག་ཉེན་ཁ་ཞེ་པོ་ཅིག་ཡོད་ས་རེད་ད་རྒྱུན་དུ་བསྐོར་ནས་འདི་ལ་ཡག་དོགས་པ་དང་སྐྲག་ནས་བསྡད་དགོས་ཀྱི་འགྱུར་བ་དེ་དང་སྲིད་འཛིན་ཕུའུ་ཀྲིན་གྱིས་ཨན་པའི་ཐུགས་སྤྲོ་འདི་གས་གཏང་བྱེད་དུས་ཁ་ལག་སྐྱེལ་མཁན་དེ་ཁྱོན་ཡོངས་ཀྱི་ཡིན་ནའི་ཕོར་གོ་ཅིན་གྱི་ཁོའི་བཟོ་ཚོང་ལས་ཁང་གིས་སྐྱེལ་གྱི་ཡོད་མ་ཟད་སྲིད་འཛིན་ཕུའུ་ཀྲིན་ཁོ་རང་རང་ཕ་གིར་ཤུ་ཟ་ཡག་གི་ཐ་བག་ཕོར་པ་འདི་རང་སྐྱེལ་ག་ཡོང་མཁན་དེ་ཡིན་ན་ག་དུས་ཡིན་ན་ཕོར་གོ་ཅིན་ཡོང་གི་རེད་ཟེར་བྱས་ཙང་དེ་ག་ཙམ་གྱི་སྲིད་འཛིན་ཕུའུ་ཀྲིན་གྱིས་ཁོས་ང་ལ་ཡ་དུག་སྟེར་གྱི་མ་རེད་བསམ་སའི་དེ་ག་ཙམ་གྱི་ཡིད་ཆེས་ཡོད་པའི་མི་ཅིག་ཡིན་ས་རེད་ད་དེ་འདྲའི་ཡིད་ཆེས་ཡོད་པའི་མི་དེས་ད་རིང་ཐད་ཀར་རང་སྲིད་འཛིན་ཕུའུ་ཀྲིན་ལ་ངོ་རྒོལ་ཡིན་ཟེར་བྱས་ལབ་ཡོད་མ་རེད་ད་གང་ལྟར་སྲིད་འཛིན་ཕུའུ་ཀྲིན་ད་རིང་གི་ངོ་ལོག་དེ་བརྒྱུད་བྱས་ཡིན་ན་ངོ་ཚ་པོ་དང་ཁ་སྐྱེངས་པོ་དང་འདི་འདྲའི་དཀའ་ངལ་མང་པོ་ཞེ་པོ་ཅིག་ཁོ་རང་རང་གིས་ངོས་ལེན་བྱེད་ཀྱི་འདུག་ག་ད་འདས་པའི་ལོ་མང་པོའི་ནང་ལོགས་ད་རིང་དེ་ཡིན་ན་དཀའ་ངལ་ཆེ་ཤོས་རེད་ཟེར་བྱས་ལབ་ཀྱི་འདུག་ག་ཧ་ལམ་ཨུ་རུ་སུའི་ནང་ལོགས་ནང་འཁྲུག་བྱུང་ཡག་གི་ཉེན་ཁ་བྱུང་བ་རེད་ཟེར་ཁོ་རང་རང་གིས་ངོས་ལེན་བྱེད་ཀྱི་འདུག་ག་འདི་འདྲ་བཟོ་མཁན་ཅིག་ན་ཁོ་རང་གི་ཡིད་ཆེས་ཞེ་པོ་ཅིག་བྱེད་སའི་མི་ཅིག་བྱུང་བསྡད་པ་རེད་གནས་ཚུལ་འདི་ཡིན་ན་སྲིད་འཛིན་ཕུ་ཏིན་གྱི་གཡས་གཡོན་ལ་ཡོད་པའི་ད་མཐོ་རིམ་གྱི་དཔོན་རིགས་དེ་ཚོ་ཚང་མའི་ནང་ལོགས་ལ་ཡག་གོ་འགུལ་སྐྱོད་ཆེན་པོ་ཞེ་པོ་ཅིག་ཐེབས་བཞག་ཟེར་བྱས་འདི་ཟེར་གི་འདུག་དེ་ཚོའི་སྐོར་ལ་དཔེ་མཚོན་བཞག་ན Wall Street Journal གྱིས་ཁ་སང་ཡིན་ནའི་གནས་ཚུལ་རིང་པོ་བཏོན་སོང། ཨུ་རུ་སུའི་དཔོན་རིགས་དང་མཐོ་རིམ་མི་དྲག་དེ་ཚོའི་ནང་ལོགས་ལ་ཡག་ད་ཁོ་ཚོ་ཁག་ཅིག་ད་དེའི་ནང་ལོགས་སྔ་མོ་ཁོ་ཚོའི་མིའི་གྲལ་འདི་རེད་ཤག་དེར་སྐད་ཕྱི་ལོགས་ལེན་རྒྱུ་འདི་འདི་ཁག་ཅིག་ལ་ཡག་སྐད་ཆ་དྲིས་པའི་སྐབས་དེར། སྲིད་འཛིན་ཕུ་ཏིན་གྱིས་ཁོ་རང་གཡས་གཡོན་ལ་ཡོད་པའི་མི་འདི་གས་འདི་ལ་ཡག་སྲིད་འཛིན་ཕུ་ཏིན་ངོས་ནས་ད་ལྟ་བུ་དོག་གཙོ་རེ་བྱེད། ཁོ་ཚོ་ལ་ཡག་སྲུང་སྐྱོབ་བྱེད་ཡག་གི་ཕྱོགས་གསུམ་གསུབ་ནས་སྲུང་སྐྱོབ་བྱེད། འདིའི་ལན་ལ་ཡང། ཁོ་ཚོ་འདི་གའི་ཚང་མ་ལོག་གི་ད་སྲིད་འཛིན་ཕུ་ཏིན་གི་ག་རེ་དགོས་ཀྱི་ཡོད་ན་འདི་ལ་ཡང་དཔེ་ལྟ་ལྷག་བསམ་རྣམ་དག་གིས་ཞབས་ཕྱི་ཞུ་ཡ་དེ་རེད། ད་ད་རིང་གི་དེ་འདི་ལ་ཡང་ཨ་ནི་ཁོ་འགུལ་སྐྱོད་ཞེ་པོ་ཐེབས་པ་རེད། ད་ཁོ་ཚོ་ལ་ཡང་སྲུང་སྐྱོབ་སྲིད་འཛིན་ཕུ་ཏིན་ངོས་ནས་བྱེད་དགོས་ཡ་གསུམ་ཡོད་ས་དེ་ག་རེ་འདུག་ཟེར་ན་དང་པོ་དེ་ཡིན་ན། ཨ་ནི་མཐོ་རིམ་དཔོན་རིགས་དེ་ཚོ་ད་རྒྱུན་དུ་གོ་ནས་ལྐོག་ཟ་རུལ་སུངས་དང་ད་ཁོ་ཚོ་རྒྱུ་ཆེན་པོ་ཆགས་དེ་ཚོ་གང་ཁ་སྐྱག་རྫུན་བཤད་མལ་བུན་བཤད་དེ་འདྲ་བྱས་བྱས་ཆང་སྐྱོང་དེ་ཡིན་གྱི་ར་མང་པོ་བྱེད་དེ་འདྲ་སོང་ཙང་ཁོ་ཚོ་ལ་ཡང་རྒྱུན་དུ་ནས་ཨུ་རུ་སུའི་མི་མང་ཚོས་སྐྱོན་བརྗོད་བྱེད་ཡ་དང་གསར་འགྱུར་བརྒྱུད་ལམ་ཁག་ལ་གནས་ཚུལ་ཐེར་འདོན་བྱེད་ཡ་དང་དེ་འདྲ་མང་པོ་ཞེ་པོ་བྱུང་གི་ཡོད་ས་རེད། དེ་འདྲ་སོང་ཙང་སྲིད་འཛིན་ཕུ་ཏིན་གྱིས། ཁོང་ཚོ་ལ་ཡ་སྐྱོན་བརྗོད་བྱེད་མཁན་མི་དེ་ཚོ་ཟིན་ཡ་ཡིན་ནའི་རེད་འབུད་ཡ་ཡིན་ནའི་རེད་བསད་ཡ་ཡིན་ནའི་རེད་འདི་བྱས་བྱས། མཐོ་རིམ་དཔོན་རིགས་འདི་གས་འདི། ཨུ་རུ་སུའི་མི་མང་ངོས་ནས་ད་ཁོང་ཚོ་ལ་ངོ་རྒོལ་བྱེད་ཡ་འདི་ནས་སྲུང་སྐྱོབ་བྱེད་ཀྱི་ཡོད་པ་རེད། སྲུང་སྐྱོབ་གཉིས་པ་དེ་ག་རེད་ཟེར་ན། ཁོ་ཚོའི་གྲས་ནང་ལོགས་མང་པོ་གཅིག་འཛམ་བུ་གླིང་ག་ས་ག་ལ་ཡར་ཚོང་བརྒྱབ་འདི་འདྲ་བྱེད་དུས། འཛམ་བུ་གླིང་རྒྱལ་ཁབ་གཞན་པའི་ད་གཞུང་ཡིན་ནའི་རེད་ཁྲིམས་ཁང་ཡིན་ནའི་རེད་དེ་ཚོས་མི་དེ་ཚོ་ལ་ཡར་ཉེས་པ་སྤྲད་ཡག་དང་འདི་འདྲའི་གནས་ཚུལ་འདི་མང་པོ་བྱུང་བྱུང་འགོར་བ་བྱས་ཙང་སྲིད་འཛིན་ཕུ་ཏིན་གྱིས་རྒྱུན་དུ་ནས། ཁོ་ཚོ་ཡིན་ན་ཕྱིའི་རྒྱལ་ཁབ་ཀྱིས་ཁོ་ཚོ་ལ་དཀའ་ངལ་བཟོས་པའི་སྐབས་དེ་འདི་ནས་སྲུང་སྐྱོབ་བྱས་བྱས་རྒྱལ་ཁབ་ཀྱི་ཕྱི་འབྲེལ་གྱི་འབྲེལ་བ་བེད་སྤྱོད་བཏང་དགོས་ཀྱི་ཡོད་ནའི་རེད་ཡང་ན་ག་འདྲས་བྱེད་དགོས་ཀྱི་ཡོད་ནའི་རེད་ཁོ་ཚོ་ལ་ཡར་སྲུང་སྐྱོབ་ཡག་པོ་བྱེད་དགོས་རེད། འདི་ནས་སྲུང་སྐྱོབ་གསུམ་པ་དེ་ག་རེད་ཟེར་ན། མི་དེ་གའི་ཚང་མ་ལོག་ཡིན་ན་སྲིད་འཛིན་པུ་ཏིན་དང་འབྲེལ་བ་ཉེ་པོ་ཞེ་པོ་ཡོད་ནའི་ཁོ་རང་ཚོའི་བར་ལ་ཡང་རྒྱུན་དུ་བསྐུར་ནས་འགྲན་རྩོད་དང་དགའ་མི་དགའ་ཐོག་གི་འཐབ་རྩོད་ཞེ་པོ་ཅིག་ཡོད་ཟེར་བ། བྱས་ཙང་སྲིད་འཛིན་པུ་ཏིན་གྱི་ལས་འགན་གལ་ཆེན་པོ་གཅིག་ཡིན་ན་ཁོ་ཚོའི་བར་ལ་ལ་འཐབ་རྩོད་དེ་ཏོག་ཙམ་ཡོད་བཞིན་དུ། ཁོ་ཚོའི་བར་ལ་རྦད་དེང་གི་གནོད་སྐྱེལ་བྱས། གཅིག་གཅིག་བསད་རེས་རྩེ་ཡ་སྦྱོར་བ། དེ་འདྲས་མ་བྱེད་ཡ་ཅིག་ད་གཅིག་གཅིག་གི་བར་དུ་ལ་ཁོ་ཚོའི་འགྲན་རྩོད་དེ་ནས་སྲུང་སྐྱོབ་བྱེད་ཡ་དེ། ལས་འགན་འདི་ག་གསུམ་དེ་ས་སྲིད་འཛིན་ཕུ་ཏིན་གྱིས་མི་དེ་ག་ཚང་མ་ལོག་ལ་དབང་སྒྱུར་བྱེད་ཡ་གི་རྨང་གཞི་གཙོ་བོ་དེ་རེད། ད་ད་རིང་གི་གནས་ཚུལ་དེ་ནས་ཡིན་ན། ལས་འགན་གསུམ་དེའི་ནང་ལོགས་ནས་གཉིས་གྲུབ་ཡོད་མ་རེད། དང་པོ་དེ་ག་རེད་ཟེར་ན། དེ་ཡུཀ་རེན་ལ་ཡང་དམག་འཁྲུག་བརྒྱབ་པའི་རྗེས་ལ་ཨུ་རུ་སུའི་ནང་ལོགས་ཀྱི་ཚོང་པ་ཆེན་པོ་དང་དེ་གའི་མང་པོ་གཅིག་གིས་ཡིན་ན་དཔལ་འབྱོར་དང་བཟོ་ཚོང་ལས་ཁང་རྒྱུ་དེ་གའི་གང་ལོག་དང་ཕྱི་རྒྱལ་གྱིས་ཡིན་ན་དཔལ་འབྱོར་ཉེས་ཆད་སྤྲད་བྱས་གང་ལོག་ཤོར་སོང་བ་དེ་ཤོར་དུས་ཙམ་པ་ཡིན་ན་ཁོང་ཚོ་སྲུང་སྐྱོབ་བྱེད་ཐུབ་ཡོད་མ་རེད། གཉིས་པ་དེ་ད་འདས་པའི་ཟླ་བ་ཁ་ཤས་ཤིག་ནང་ལོགས་ལ་ཡང་ཕུར་གོ་ཅིན་ཡར་ཐོན་བྱས། རྒྱལ་སྲུང་གི་བློན་ཆེན་དང་དེ་ཚོ་ལ་ཡང་ད་སྐད་ཆ་སྡུག་རིགས་ཉེས་ཚད་བཤད་དེ་མ་ཟད་ཡིན་ན་ཨུ་རུ་སུའི་ནང་ལོགས་ཀྱི་མཐོ་རིམ་གྱི་མི་གཞན་པ་དེ་ཚོ་ལ་སྐྱོན་བརྗོད་ཤུགས་ཆེན་པོ་ཞེ་པོ་ཞིག་བཏང་དེ་བྱས་པ་དེས

ཁོས་འདིའི་སྐབས་དེར་སྟོན་པའི་གནས་ཚུལ་དེ་ཚོ་ཡིན་ན་ཨ་ནི་ད་ལྟ་ཡིན་ན་སེལ་ཁྱོན་ནས་ཐུབ་ཡོད་མ་རེད་ཟེར་བྱས་བྱས་ད་ལྟ་གནས་ཚུལ་མང་པོ་ཅན་དེ་གོ་ཞག་དེ་གར་སོན་ཏོ་ཟེར་ན་ཨ་ཏི་སི་ཝག་ནར་གྱི་འགོ་ཁྲིད་ཕུར་གོ་ཅིན་ཟེར་མཁན་དེ་ཁོ་ཨ་མ་ཚང་ཁོ་རང་རང་དེ་མི་ཆགས་བལ་གསུམ་དེ་རེད་འདུག་ང་ཡིན་ནའི་ལས་ཁོས་འདས་པའི་ཟླ་བ་གཅིག་གཉིས་ཤིག་ནང་ལོགས་ལ་ཡང་དངོས་སུ་ཕི་ཀའི་ཡང་བརྙན་འཕྲིན་ཐོག་ལ་ཐོན་བྱས་ཡིན་ན་བརྙན་ཐུང་འདི་བཅུག་བྱས་སྐྱོན་བརྗོད་ཞེ་པོ་བྱས་ཏེ་ཨུ་རུ་སུའི་གཙོ་དེ་བདེ་སྲུང་གི་བློན་ཆེན་དང་འདི་ཚོར་བྱིས་སྐོར་རེད་དམག་དཔོན་དེ་གའི་བྱིས་སྐོར་དེ་ལ་ཡིན་ནའི་ཁོ་རང་གིས་བཤད་ཀྱི་ཡོད་རེད་པ། ཨུ་རུ་སུའི་དམག་གི་འཇོན་ཐང་མེད་པ། ཨུ་རུ་སུའི་མཐོ་རིམ་དཔོན་རིགས་དང་ཚོང་པ་དག་འདིའི་གང་ལོག་སོ་སོའི་རྒྱུ་དངུལ་དང་འདི་ཟ་ཡ་མ་གཏོགས་ཨུ་རུ་སུའི་མི་དམངས་སྤྱིར་བཏང་གི་ཚེ་སྲོག་དང་དེ་ཚོ་ལ་ཡང་སྣང་མེད་བཏང་གི་ཡོད་པ་དང། སྐྱོན་བརྗོད་བྱེད་ཡག་དེ་ག་དེ་ཡིན་དངོས་གནས་ཕ་གིར་ཨུ་རུ་སུའི་ད་ལྟ་བྱུང་བཞིན་པའི་དཀའ་ངལ་དང་ད་ལྟ་ཡིན་ན་དམག་འཁྲུག་འདི་ཡག་པོ་རྒྱབ་ཐུབ་ཀྱི་མེད་པའི་འགག་རྩ་ཐུག་ས་དེ་ཚོ་གང་ལོག་བཤད་ཡོད་རེད། ད་འདི་བཤད་པ་དེ་ཡིན་ན

བྱས་བྱས་དེ་འདི་གཙོ་བོར་གོ་བཞག་ད་ཡིན་ན་ལས་གནས་ཚུལ་འདི་གས་འདི། རྐྱེན་པས་ཡིན་ན་སྲིད་འཛིན་ཕུ་ཏིན་དབང་ཆ་ལམ་སང་ཤོར་གྱི་རེད་མ་རེད་ས་འདི་སྐོར་ལ་ད་རེས་ཁ་སང་གསར་འགྱུར་ཁག་མང་པོ་ཞིག་ཐོན་གྱི་འདུག་ད་མང་པོ་ཅིག་ཟེར་ཡ་བྱས་པ་ཡིན་ན། ཕུ་ཏིན་འདི་ཕལ་ཆེར་ལམ་སང་དང་ཕལ་ཆེར་དབང་ཆ་ཤོར་མདོག་ཁ་པོ་མ་རེད་མུ་མཐུད་ཏོག་ཙམ་ཕར་བསྡད་ཐུབ་མདོག་ཁ་པོ་རེད་འདི་ག་འདི་དཔེར་ན་ཆ་བཞག་ན་གང་འདི་ཕེ་ཡུཀ་རེན་གྱི་ཕར་རྒོལ་གྱི་དམག་འཁྲུག་ཆེན་པོ་ཞིག་ཡོད་རེད་འདིའི་ནང་ལོགས་ལ་ཕར་རྒོལ་ཞེ་པོའི་ཤུགས་ཆེན་མ་བྱུང་བྱས་ད་རེས་ཁ་སང་ནུས་པ་དེ་འདྲ་ཞིག་འདི་རེ་བ་བྱས་པ་ནང་བཞིན་བྱུང་མི་འདུག་འདི་འདྲ་སོང་ཙང་དམག་འདི་རྒྱུན་རིང་དུ་ཞི།